ཧ་ལས། ཨོ། དེ་ནས་རྒྱལ་བུ་དོན་གྲུབ། སི་དར་ཐ་གོ་ཏ་མ་ཟེར་མཁན་པོ་དེ་ནས་ཁོང་ལ་ཐུགས་རྗེ་ཆེ་ཟེར་ཏེ་ཡོང་ཅེས་མ་ན་ཁོང་ལ་སྐྱབས་སུ་མཆི། ཐུགས་རྗེ་ཆེ། ཉེ་རང་ཨི་ཟམ་འོ་བརྒྱལ་བསྣམས་སེ་ཞག་མ་གཅིག་མ་ནོག་ང་ཏག་ཏག་མ་ནི་མི་ཞིག་ཕེ་ཞག་མ་གཅིག་ནགས་ཁུར་ན་ཙམ་ཞིག་ང་ཏང་དེ་ནས་ནགས་མཐོང་ང་ནག་ལེ་ཞག་མ་གཅིག་མ་ནོག་བསྐལ་པ་གྲངས་མེད་གསུམ་ཚོགས་བསགས་སེ་ནག་ལེ་མི་ནི་སྐྱེ་བ་མང་པོ་ཞིག་ང་ཏི་ཕི་འ་ཁོ་རང་ཁོ་རང། གཅིག་པོའི་ཕི་འ་མན་ང་ཏང་ཚང་མའི་ཕི་འ་དེ་ནས་ཟུག། འོ་བརྒྱལ་བསྣམས་སེ་ནག་པོ་དེ་ནས་ཐུགས་རྗེ་ཆེ། ཟེར་ཏེ་མ་ལ་བཀའ་དྲིན་ཆེ་ཉེ་རང་སང་བཀའ་དྲིན་ཆེ་ན་སུ་གཅིག་མེད། དག་ས་ང་ཏི་དུས་ལ་འགོ་མའི་དེ་ནས་མེ་ཚགས་སྤར་མཁན་པོ་ཉེ་རང་སང་དེ་ནས་སངས་རྒྱས་མང་པོ་ཕེབས་སྐྱག། བླ་མ་དྲག་པོ་མང་པོ་ཕེབས་སྐྱག་དེ་ཨིན་ན་འགོ་མའི་དེ་ནས་མེ་ཟུག་བཏང་མཁན་པོ་མེ་ཚགས་བཏང་མཁན་པོ་མ་ཅི་སྤར་མཁན་ཙོགས་པོ་དེ་ནས་འགོ་མ Start བཅོ་མཁན་པོ། འཁོར་ལོ་ཙོགས་ཤིག་ཨི་ན་འཁོར་ལོའང་དེ་ནས་ཧ་ལས། འཁོར་ལོའང་དེ་ནི་ཀོ་ཅཱ་བོ་ར་ཅན་ནི་ཀུ་ཀྲུ་ལ་མ་ནོག་པ་ལས་འགོ་མའི་ཀ་ཅིག་རིལ་དགོས་སར་ནོག་པ། འཁོར་ལོ་ལངས་སེ་འགོ་མའི་ཀ་རིལ་ཅེས་པོ་ཙིག་ནགས་ཅན་ནི་ནོག་པ་ལས་དེ་སྲིད་ནི་དེ་ནི་ཚེར་པོ་བཞི་འཁོར་ལོ་ཁོ་ར་འཁོར་དེ་ནི་བེར་ཀ་དང་ལྡན་ཁོ་ཡང་སྲིད་པར་སྲིད་མཁས་རིལ་ནག་གོ་ལ་མོ་ནོག་པ་ལས་འགོ་མའི་དེ་ནི་ཆོས་སི་འཁོར་ལོ་སྐོར་མཁན་པོ། འགོ་མའི་ཨི་ཡིག་ང་དག་ཅེས་རེ་ཅན། ང་དེ Ignorance Avidya། གཏི་མུག་མེད་མཁན་བཅོ་ཅེས་སི་ཕི་འ་ང་ཏང་ཡོན་ཏན་ཡོང་ཅེས་སི་ཕི་འ་འགོ་མའི་དེ་ནི་མཆོད་མེ་སྤར་མཁན་ནི་མི་བོ་སུ་ནོག་ཟེར་ན། ཤཱ་ཀྱ་ཐུབ་པ། རྒྱལ་བུ་དོན་གྲུབ། སི་དར་ཐ་གོ་ཏ་མ་ཉེ་རང་ནི་ནོག་ཟེར་ཐུགས་རྗེ་ཆེ་ཟེར་དོང་ཆེན་མ་ན་དེ་ནས་བརྩེགས་སེམས་ནི་འགོ་མ་ཟ་སངས་རྒྱས་ཤཱ་ཀྱ་ཐུབ་པ་མ་བཀའ་དྲིན་ཆེན་པོ་ནོག་བསམ་སེ་ཨ་ལས་ཉེ་ཡ་ཇོ་ང་ཏང་ཞག་མ་གཅིག་ལྟོགས་རི་ཐུབ་ན་ཙམ་ཞིག་ནགས་མཐོང་རག་ལེ Breakfast གཅིག་མ་ཐོབ་ན་ཙམ་ཞིག་ང་ཏང་གྲོད་པ་ལྟོགས་རག་ལེ་ང་ཏང་དེ་ནས Dinner གཅིག་མ་ཐོབ་ན་ཙམ་ཞིག་ང་ཏང་དེ་ནས་གྲོད་པ་ལྟོགས་རག་ལེ་ཁོང་ལོ་དྲུག།

ང་ཏི་དེ་ནས་སངས་རྒྱས། ཨོ། བུ་ད་ཤཱཀྱ་ཐུབ་པ་དེ་ནི་ཉེ་རང་ང་ཐུགས་རྗེ་ཆེ་ཟེར་ཏེ་དེ་ནས་འགོ་མ་དེའོ་འགོ་མ་ཟ་དེ་ནས་སེམས་ཅན་ཚང་མ་ལ། སེམས་ཅན་ཚང་མ་ལ་ཡིག་ཚུགས་སྙིང་རྗེ་གོ་མ་ཟེར་ཡ། ཨོ་ཡ་དེ་ནས་མཉམ་པོ་དེ་ནས་མ་ནམ་བཞི་སྐོར་བོ་སིལ་ཅེན་ནོ། མ་ནམ་མཁའ་དང་མཉམ་པའི།